ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཉེ་ཆར་ཉང་གཞུང་གསར་པ་ཞིག་གིས་སྙན་ཐོ་བཏོན་པ་ལྟར་ན། ཨོ་སི་ཁྲུ་ལི་ཡའི་ནང་ན་གཞོན་སུམ་ཆ་གཅིག་ཙམ་ལ་རྒྱུན་དུ་སྤྱི་ཚོགས་ནང། དབྱེ་འབྱེད་ཀྱི་དཀའ་ངལ་འཕྲད་བཞིན་ཡོད་པ་དང། དེའི་རྒྱུ་རྐྱེན་གཙོ་བོ་གཅིག་ནི་གཟུགས་པོ་དང་བཟོ་ལྟ། རིགས་རྒྱུད་དང་འབྲེལ་བ་ཆགས་ཀྱི་ཡོད་སྐོར་སོགས་འགྲེལ་བརྗོད་གནང་འདུག་ཨོ་སི་ཁྲུ་ལི་ཡ་ཡི་བྱིས་པ་དང་འབྲེལ་བའི་ཉམས་ཞིབ་བྱེད་མཁན་ཚོས་དབྱེ་འབྱེད་ཀྱིས་ན་གཞོན་ཚོ་ཡི་སེམས་ཁམས་འཕྲོད་བསྟེན་ལ་ཤུགས་རྐྱེན་ཐེབས་བཞིན་ཡོད་པ་དང། དེས་ན་གཞོན་རྣམས་ལ་སེམས་ནད་དང་སེམས་འཚབ། རང་ཤི་རྒྱག་རྒྱུའི་བསམ་བློ་འཁོར་གྱི་ཡོད་སྐོར་སོགས་འགྲེལ་བརྗོད་གནང་འདུག། རྗེ་ཏྲི་ཕི་ཊར་ལགས་ནས་བྱིས་པའི་སྲུང་སྐྱོབ་ཀྱི་ལས་འཆར་རོ་ཀི་ཏི་ཟེར་བ་དེ་ཡི་ནང་ལས་ཀ་བྱེད་མཁན་ཞིག་ཡིན་པ་དང་ཁོ་མོས་ཁོང་ཚོ་ཡི་ཚོགས་པ་དེའི

ཁོ་མོས་མཚམས་རེར་ང་རང་ཚོང་ཁང་དེ་འདྲ་ལ་འགྲོ་དུས། སོ་སོ་ཡི་གཟུགས་པོ་དང་འཚམ་པའི་ཅ་དངོས་དང། གྱོན་གོས་དེ་འདྲ་བཙོང་རྒྱུ་མི་འདུག་པས། དེས་རྒྱུན་ལྡན་གྱི་ཅ་དངོས་དེ་ཚོ་ཡང། ཁྱེད་རང་གི་ཆེད་དུ་མ་རེད་ཅེས་པའི་ཚོར་སྣང་ཡོང་གི་འདུག་ཅེས་གསུངས་སོང། གོང་གསལ་ཉམས་ཞིབ་གསར་ཤོས་དེས་ན་གཞོན་རྣམས་ལ་དབྱེ་འབྱེད་ཀྱི་གཞི་རྩ་ནི། བཟོ་ལྟ་དང། རིགས་རྒྱུད་དང་འབྲེལ་བ་ཆེན་པོ་ཡོད་སྐོར་འགྲེལ་བརྗོད་གནང་འདུག་ཉམས་ཞིབ་སྣེ་ཁྲིད་པ Tracy Evans-Whipp ལགས་ཀྱིས། ཁོང་ཚོས་ཉམས་ཞིབ་སྐབས།

དེ་རྗེས་ལོ་ན་བཅུ་དྲུག་དང་བཅུ་གཅིག་འཚོ་བཞིན་སྐབས་ཀྱི་གནས་སྟངས་དང། མྱོང་ཚོར་གང་འདྲ་ཡིན་མིན་ཉམས་ཞིབ་བྱས་ཡོད་སྐོར་གསུངས་འདུག་ལན་འདེབས་གནང་མཁན་ན་གཞོན་སུམ་ཆ་གཅིག་ཙམ་གྱིས། ཁོང་ཚོ་ཉེ་བའི་ཟླ་བ་དྲུག་ནང་ཚུད་དུ་དབྱེ་འབྱེད་ཀྱི་དཀའ་ངལ་འཕྲད་ཡོད་སྐོར་དང། འགྲེལ་བརྗོད་གནང་མཁན་བརྒྱ་ཆ་ཉེར་གཅིག་ཙམ་གྱིས། ཁོང་ཚོ་དབྱེ་འབྱེད་ཕོག་པའི་རྒྱུ་མཚན་གཙོ་བོ་ནི་གཟུགས་པོ་དང། མཐོང་སྣང་དང་འབྲེལ་བ་ཡོད་སྐོར་ཡང་འགྲེལ་བརྗོད་གནང་འདུག། རིགས་རྒྱུད་ཀྱི་དབྱེ་འབྱེད་དེ་ཡང་རྒྱུན་ལྡན་གྱི་གནས་ཚུལ་ཞིག་ཆགས་ཡོད་ཅིང། དེའི་ནང་བརྒྱ་ཆ་ལྔ་ཙམ་ནི་ཁོང་ཚོ་ཆོས་ལུགས་མ་འདྲ་བ་ཡིན་པའི་རྒྱུ་མཚན་གྱིས། དབྱེ་འབྱེད་ཕོག་གི་ཡོད་སྐོར་འགྲེལ་བརྗོད་བྱས་འདུག་གཞན་ཡང་དབྱེ་འབྱེད་ནང་ཕོ་མོ་ཡི་ཁྱད་པར་དང། སེམས་ཁམས་ཀྱི་གནས་སྟངས། དེ་བཞིན་དབང་པོ་སྐྱོན་ཅན་དང་འབྲེལ་བ་ཡོད་པ་ཡང་ངོས་འཛིན་བྱུང་འདུག་ལོ་ན་ཉི་ཤུ་རྩ་གཉིས་ཡིན་པའི་ཨན་ནི་ལོ་ཝི་ལགས་ནི། ན་གཞོན་རིག་གཞུང་སྣ་ཚོགས་ལྟེ་གནས་ནང་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ཡིན་ཞིང། ཁོ་མོས་རིགས་རྒྱུད་དང་འབྲེལ་བའི་དབྱེ་འབྱེད་ཀྱི་གནད་དོན་དང།

ང་ཡི་བསམ་པར་སྤྱི་ཚོགས་ནང་ང་རང་གང་ནས་ཡོང་བ་ཡིན་མིན་གྱི་རྐྱེན་པས། རྒྱུན་ལྡན་དབྱེ་འབྱེད་ཀྱི་གནས་ཚུལ་མང་པོ་ཞིག་ཡོད་པ་དང། དེ་ཡང་ང་ཡི་མཐོང་སྣང་དང། ང་རང་ཨོ་སི་ཁྲུ་ལི་ཡ་ཡི་རྒྱ་རིགས་ཤིག་ཡིན་པའི་རྒྱུ་མཚན་ཡང་ཆགས་འདུག་ཅེས་འགྲེལ་བརྗོད་གནང་འདུག་སྙན་ཐོ་དེའི་ནང་བརྙས་བཅོས་དང་དབྱེ་འབྱེད་ཀྱིས་འཕྲོད་བསྟེན་དང། སྤྱོད་ལམ་ལ་ཡང་དམིགས་བསལ་ཤུགས་རྐྱེན་ཐེབས་ཀྱི་ཡོད་སྐོར་ཡང་གསལ་འདོན་བྱས་འདུག་ཌོག་ཊར་ཨེ་ཝན་སི་ཝིབ་ལགས་ཀྱིས། དབྱེ་འབྱེད་ཀྱི་དཀའ་ངལ་དེས་ན་གཞོན་རྣམས་ཀྱི་སེམས་ཁམས་འཕྲོད་བསྟེན་ཐད། བློ་འཚབ་ཆེན་པོ་ཡོད་སྐོར་གསུངས་དོན།

ཁྱེད་རང་གིས་མི་ཚོས་རྒྱུན་ལྡན་གྱི་གནས་ཚུལ་འདི་འདྲ་མང་པོ་ཞིག་སྦས་ནས་བཞག་ཡོད་པ་ཤེས་རྟོགས་ཡོང་གི་ཡོད་པ་རེད། ངས་དེ་ཐད་ལ་བློ་སེམས་སྒྲིམ་དུས་གནས་ཚུལ་དེ་ཚོ་ཚང་མ་ཡལ་ནས་འགྲོ་གི་ཡོད་པ་རེད། གང་ཡིན་ཟེར་ན་ང་རང་ཉིད་ཀྱིས་ད་ཆ་ཧྲིལ་པོ་འགོ་འཛུགས་བྱས་ཡོད་པ་དང། ང་ལ་མཚོན་ན་ལས་ཀ་ཡག་པོ་དང། ནང་མི་ཡག་པོ་ཡོད་དུས་དེའི་རིན་ཐང་དེས་ཕྱིར་སློབ་གྲྭ་ཡི་དུས་སྐབས་དེ་ལ་ཁྲིད་འགྲོ་གི་འདུག་ཅེས་འགྲེལ་བརྗོད་གནང་འདུག།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།